ཁ་ཆེ་བ་ར། ད་རེས་ང་གི་སྐྱོན་བཅོས་ཀ་མ་ལྷོབ་ཀི་ཧེ་མ་ཆེ་ཀ་ར་ལུ་ར། ང་ཆེ་ལུ། བུའི་གི་ང་ཆེ་ལུ་སོ་བཏབ་ད་ལུ། དུས་སུ་མེ་གི། ང་ཆེ་ལུ་སོ་བཏབ་དུས་ཧོམ་ད་ལུ་ཡ་བཏབ་སེ་ང་ཆེ་གི་ན་མེ་དུས་བུའི་ད་དུས་སུ་མེ་གི། ང་ཆེ་བཅབ་ཆེམ་དུས་ཚུ་ང་ཆེ་ལུ་སོ་བཏབ་དུས་ཧོམ་ད་ལུ་ང་ཆེ་གི། དུས་སུ་མེ་གི་དུས་ལུ་སེག་དུས་བཏབ་མི། རེ་ཚུ་སྐབས་སུ་སེག་དུས་བཏབ་མི་ཡང་ཆེ་བ་ང་ཆེ་འབྲུག་རྒྱལ་ཁབ་ན་ཧུས་མི་འགྲུབ་དུས་ཚུ་གི་ཨ་ཧེ་དུས་ཆེ་སེ་ང་ཆེ་ལུ

འདི་སུ་མེད་ཀྱི་བུའི་གི་ང་ཅི་ལུ་སོ་ཏབ་འདི་ཧོམ་རུ་ཆི་བས་ཆིན། ད་བུའི་གི་མ་ཏབ་བ་ལུ་འདི་སུ་མེད་རོ་ཆི་བྱང་ཆི་འདི་སུ་མེད་རོ་ཆི་ན་མ་སུ་མེད་ཀྱི་འབྲུ་སི་སི་ཡང་ཆི་བ་འདི་སུ་རྣམས་སུ་ཆུ་ཡུ་འདི་ཧོམ་ད་ལུ་འདི་རོ་ཆི་འདི་ཙོའི་ང་ཅི་ལུ་སོ་ཏབ་འདི་འབྱོང། འདི་སུ་མེད་ཀྱི་སོ་ཏབ་འདི་བའི་ཧོམ་ད་ལུ་འདི།

སྲན་ཚུབ་སྲི་ཞུ་ནི་ཨི། ཀུན་སྤྱོད་ཀྱི་ལག་ལེན་ཐ་མི་དགོས། བསླབ་དང། སྐུ་གཟུགས་བཟང་པོ་དང་ཁྲིད་བསྡུས་པའི་ད་རེབ་ཆོས་རིག་གི་ལས་རིམ་འདི་གི་ནང་བཞིན་ཆེ་ཕམ་སྤུན་མཆེད་དུ་ཆུ་ཀ་ར་ལུ། ཆོས་ཀ་ར་ལུ་ཆེན་པོ་ལེགས་སོ་ཡུལ་སྲི་ཞུ་ནི་ཨི། ཁ་ཆེ་འོ་ར། ཆེ་ཕམ་སྤུན་མཆེད་དུ་ཆུ་ལོའི་མནའ་མ་སྲི་མེད་ཀྱི་སེམས་ཁ་ལུ་འོའི་ད་རེ་ག་གཅིག་གི་ཆུ་དེ་ཤེས་ནི་ཨི་ན། ད་རེ་ག་གཅིག་གི་ལུ་གུ་དེ་ཆུ་ང་གཅིག་གི་གོ་ནི་ཨི་ན།

ང་ཅེས་སུ་ཀ་ར་ལུ། ནམ་ཅི་ར་བེ་རུ། འདི་ཀོ་རན་ཀི་ན་ན་ལུ་ང་ཅེས་ཇོ་ཤིམ་དར་ལུ། ག་ཅི་ཏྲི་རི་ཞྭ་ཡི་ག་མ་ཨ་ནོ་སོམ་ཏང་ནི་བའི་ཏའུ་རུ་ཅི་བ་ཅིན་པོལ་གི། དུས་སུ་མེ་གི། དུས་སྐབས་གཉིས་ཀི་ན་ན་ལུ་ཏྲི་རི་ཐང་ཏམ་གི་ཡུ་གུ་དི་ཁོ་གི་ཐོབ་དི་བའི་དུ། དི་གང། པོལ་ཅམ་ཅི་མ་ཏོ།

དེ་ལས་དུས་འདི་ཅམ་ཆིན་པའི་མེ། ཁྱེད་ཀྱིས་ང་ལོ་སྐྱབས་བཟེད་དེ་ན་ཡིན། ག་ཅིག་གིས་སྟོན་ལོ་ང་ལོ་སྐྱབས་བཟེད་བཟོ་ཨི་མོ། ཝེ། ངེད་ཀྱི་སྐྱོན་བཅོས་ཀྱིས། ང་ལོ་ལྟ་བུ་ར། ང་ལོ་གནམ་སོ་ཆ་བཞག་དེ་གི་པའི་ཡུལ། ད་རེབ་ཆུ་རུ་ར་བེ་རུ། སྐྱོན་བཅོས་ཆུ་ལུ་རྨི་ལམ་བཏབ་དེ་པའི་ཡུལ། ང་སྐུ་སེམས་སྲིད་པའི་ཆོས་ཀྱི་སྐུ། སྐུ་མདུན་ལུང་འོང་ཤིང་བདག་ལུས། ང་གི་ཕྱག་འཚལ་དེ་པའི་ཡུལ།

བདེ་བའི་བེའུ་དང་ཅམ་གྱི་སྨན། ལན་བྱེད་མི་ཅམ་དང་བུན་སེམས་དེ་ཆུ། དོ་རུ་ར། ང་བྱེད་རྣམ་སེམས་སྦུབས་གསུམ་མེ། ཀུན་སྤྱོད་ཕྱི་རོལ་ཀུམ་དུ་ལུང་འོག་ཏུ་བེའུ་ཡུལ། ང་བྱེད་དགུ་ལོ་རྣམ་སེམས་བཀའ་དྲིན་བཅངས། ང་བྱེད་སྨིག་རྡུལ་ཚོགས་ཀྱི་དགུ་ལོ་རྣམ་སེམས་རླབས་དུས་ར་བསྡུ། ད་ང་བྱེད་ཀྱི་ནམ་ཕྱེད་སུན་སོའི་ཁུག་གི་ལུག་རྒྱུག་དེ་ཆུ་ཉེན་འདི་ར་བསྡུས་ནི་མོ། ང་བྱེད་རྣམ་སྤྱོད་དེ་རྣམ་སེམས་མེད་ཀྱི་ཁུག་གི་རླབས་དང་བསྟུན་དེ་བས་ང་བྱེད་རྣམ་སྤྱོད་ཚ་དེ་བར་ཡུལ་ཡུལ་སེར་རླབས་ཡིན།

ད་ཁོ་ན་མ་སོ་མེ་གི། ཆུ། ཧ་གོ་དི་གི་བེ། ཀོན་ཆོས་ཀི་ལ་ལན་ཐབ་རུ་ཅི་བེ་ཆིན། ཨ་ནེ་སུ་མེ་བེ་གོ་སི་ལབ་ད་ཏུ་ནི་བེ་ཁོ་གི་ཧ་གོ་དི་ཡོབ་ད་ཏུ་ནི་བེ། ནི་ང་ཅེ་ཕམ་པིན་ཆེ་དི་ཆུ་ལེ་ལོག་ཅི་ར་ཆེ་ག་ར་ལུ་ཤུ་ཨིན། ད་རེ་གི། ལེ་རེམ་ནི་ཇུ་མ་དུ་གི་ཧེ་མ་ཤུ་ང་ཅེ་ཆུ་ག་ར་མེ་ལམ་ཤུ་གེ་ཙབ་གེན་ཙོ་ཡུ་ཤི་མ་ཤི་ཀ། ཇམ་ད་པིན་སིམ་དི་ཆུ་ག་ར་ལུ་ཀོན་ཆོས་ཆ་ར་གི།

ཧིང་དང་བའི་ཀི་ལེ་ར་ཀ་དྲི་ག་སོགས་ཡོད་ལོག་ད་རུ་ར་གཉན་སེན་སྣ་བོ་རྣོ་བའི་གི་རེ་བ་ཡོད་སེ་ཤུ་ནི་ཨིན། ད་རི། སུ་ནམ་ཐ་ཡི་ང་ད་ཅི་ག་ལེ་རིམ་ན་ལུ་ཅ་མ་ཏོ་ན་མེ་ད་གཉན་སེན་སྣ་མེ་ག་ར་ལུ་ཀ་དྲི་ཆེ་སེ་ཤུ་ནི་ཨིན་ལོག་དེ་ར་ང་ཅེ་ད་ཅི་ག་ཅ་མ་ཏོ་རྣ་བོ་རྣོ་བའི་རེ་བ་ཡོད་ཀ་དྲི་ཆེ་ད་ཤི་དེ་ལེ།